ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་སུམ་ཅུ་རེས་གཟའ་ཟླ་བའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། འཕྲོད་བསྟེན་དང་འབྲེལ་ཡོད་ཀྱི་ཐོག་ནས། རྒྱུན་དུ་འཚོ་བའི་ནང་སྣང་ཆུང་ཤོར་སླ་བའི་འཕྲོད་བསྟེན་ཤེས་བྱ་གཅིག་ནི་ཁའི་ནང་གི་འཕྲོད་བསྟེན་ཆགས་ཀྱི་ཡོད་པས། ལེ་ཚན་ནང། ཁའི་འཕྲོད་བསྟེན་ལ་དོ་སྣང་དང་ཟས་བཅུད་བསྟེན་སྟངས་དེ་བཞིན་ནད་རིགས་སྔོན་འགོག་སོགས་ཀྱི་སྐོར་བཀའ་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་རིང་གཏམ་གླེང་ལེ་ཚན་འདི་ཡིན།

ཆགས་ཀྱི་ཡོད་དུས་འདི་དང་འབྲེལ་ཡོད་ཀྱི་ཐོག་ནས་བཀའ་མོལ་ཞུ་གི་ཡིན་ལ་ང་ཚོས་ཡང་སྔ་རྒྱུན་བཞིན་གསུང་བྱས་རྗེས་ང་ཚོའི་ལེ་ཚན་ནང་ལོགས་ལ་ཟས་བཅུད་རིག་པའི་ཆེད་ལས་པ་འཇམ་དབྱངས་ཚེ་བརྟན་ལགས་གདན་འདྲེན་ཞུས་ཡོད་འཇམ་དབྱངས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་ལགས་སོ་སྒྲོལ་དཀར་ལགས་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་འཇམ་དབྱངས་ལགས་ལ་ཐུགས་རྗེ་ཆེ་ཞུ་བ་དང་ད་ལྟ་ང་ཚོ་གོང་ལ་བཀའ་མོལ་བྱུང་ནང་བཞིན་གྱི་ད་ཁའི་ནང་གི་འཕྲོད་བསྟེན་དེ་ཡིན་ནའི་ལས་གནད་འགག་ཅིག་ཆགས་ཀྱི་ཡོད་རེད་ད་ཐོག་མ་ཁའི་ནང་འཕྲོད་བསྟེན་ཞུ་དུས་འདི་ཡང་གལ་ཆེན་པོ་ཡིན་པའི་རྒྱུ་མཚན་འདི་ང་ཚོ་འཇམ་དབྱངས་ལགས་ཀྱིས་ནི་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ཁའི་འཕྲོད་བསྟེན་བྱས་རྗེས་ཞུ་དུས་ཀ་ནས་འདི་ནང་ལོགས་ལ་ད་ང་རང་ཚོ་ཁ་སོ་འགྲམ་པ་ད་གྲུབ་ཆ་མང་པོ་ཅིག་ཐོག་ད་འབྲེལ་བ་ཅིག་ཆགས་ཀྱི་ཡོད་རེད་ད་ཁ་དེ་ཡིན་པ་ཡིན་ན་འཚོ་ཐབས་ཀྱི་ཐོག་ལ་གལ་ཆེ་ཤོས་ང་རང་ཚོ་ཉིན་རེ་རེ་གི་ཟས་ཡིན་ནའི་རེད་དབུགས་བཏང་ཡག་ད་གང་ག་ཁའི་ནང་ལོགས་ནས་ཡོང་གི་ཡོད་རེད་ལ་སྐད་ཆ་བཤད་ཡག་ནུས་པ་དེ་ལས་ཁ་ནས་ཐོན་པ་ཅིག་ཆགས་ཀྱི་ཡོད་རེད་བ་ཞུས་ཙང་ཁའི་འཕྲོད་བསྟེན་དེ་དོ་སྣང་བྱེད་དགོས་ཡ་གལ་ཆེན་པོ་ཡིན་པའི་རྒྱུ་མཚན་དེ་ཉིད་རང་ང་ཚོ་ནི་འགྲེལ་བཤད་ཅིག་གནང་རོགས་གནང། ལགས་ལགས་སོ་སྒྲོལ་དཀར་ལགས་དག་རང་ཞུས་ཆོག་ཅེས་ད་སྤྱི་ཡོངས་ད་གིན་སྒྲོལ་དཀར་ལགས་གསུངས་པ་ནང་བཞིན་ང་རང་ཚོའི་སྤྱི་ཚོགས་ད་ང་རང་ཚོ་བོད་པའི་སྤྱི་ཚོགས་མ་རེད་འཛམ་བུ་གླིང་གི་སྤྱི་ཚོགས་ཁོ་རའི་ནང་ལ་ཡང་འགྲོ་སྟངས་འགྲོ་ལུགས་དེ་ཞུས་པ་ཡིན་ན། ཁའི་འཕྲོད་བསྟེན་འདི་ལ་ཡ་གཅིག་དོ་སྣང་ཞེ་དྲག་མེད་པ་ད། དེ་རེད་ངས་ཞུ་དགོས་ཡ་དེ་དོ་སྣང་མེད་དུས་ཀ་ནས་འདི་ལ་འབྲེལ་བ་ཡོད་པའི་ད་ང་རང་ཚོའི་ནམ་རྒྱུན་ནས་བྱ་སྤྱོད་གཅིག་གིས་ག་ཟེར་དགོས་རེད་ད་སོ་འཁྲུ་ཡ་ཡིན་ནའི་རེད་ད་ག་ནང་བཞིན་གྱི་དེ་ཡི་ཨ་ནི་འཕྲོད་བསྟེན་ཐོག་ལ་དོ་སྣང་བྱེད་དགོས་ད་ཨམ་ད་ཨམ་ཅིག་སོ་འཁྲུ་དགོས་ཡ་ད་སོ་ད་གི་འགྲོ་ག་ལ་སོགས་སོ་ན་དུས་ག་ནས་མི་ཤིང་དོ་སྣང་མེད་པ་དེ་ད་ནམ་རྒྱུན་ནས་ང་རང་ཚོའི་སྤྱི་ཚོགས་ནང་ལ་ཡང་སྣང་ཆུང་ཤོར་བའི་གནས་སྟངས་ཅིག་རེད་ལ། ཁའི་འཕྲོད་བསྟེན་ཟེར་དུས་ག་ནས་ཅིག་ང་རང་ཚོ་ཅིག་གི་ཁའི་ནང་ག་སོ་དཀར་པོ་ད་ཅིག་གི་གད་མོ་བགད་ཡ་དེ་གཅིག་པོ་མ་ཡིན་པས་ད་གི་འགྲོ་ད་ནང་སུ་མི་ནང་བཞིན་ཁ་དེ་ད་ང་རང་ཚོ་དབུས་ཁ་ལག་ཟ་དུས་ཀ་ནས་ཁ་ལག་ཟ་སའི་ད་ཟ་མཁན་གྱི་ལས་ཀ་ཁ་ལག་ཟ་ཡག་དང་འཇུ་ཡག་གི་གཞི་རྩ་དང་པོ་འགོ་བཙུགས་ས་དེ་ཁའི་ནང་ནས་བཙུགས་ཡོད་དུས་ཀ་ནས་ཁའི་འཕྲོད་བསྟེན་དེ་ཡག་པོ་དགོས་ཡག་དང་ཁའི་ལ་འཕྲོད་བསྟེན་ལ་དཔག་པའི་ཟས་དེ་དང་སྤྱོད་ལམ་དེ་ག་དེ་ཡིན་གཅིག་མིན་གཅིག་གི་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་དེ་རིང་ངོ་སྤྲོད་ཞུ་ཡག་ཡིན་ར་ལ། ད་འདིའི་སྐོར་ལ་རྒྱབ་ལྗོངས་ལ་བལྟས་ཞུས་པ་ཡིན་ན། དཔེར་ན་ཆ་བཤད་ན་ཨ་མི་རི་ཀ་ནང་ལ་ཡང། བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ཅིག་ཕྲུ་གུ་ལོ་བཅུ་བདུན་མ་ལོན་གོང་ནས་སོ་རུལ་མགྱོགས་གནས་སྟངས་ཆེ་བོ་ད་ག་ནང་བཞིན་གྱི། སོ་ལ་ཡང་རྡབ་ཆག་ཤོར་བའི་རྐྱེན་གྱིས་སོ་རྙིལ་འདི་ག་ལ་སོགས། ད་རྩ་སོགས་ལ་དེ་མིན་གྱི་སྐྱོན་ཤོར་བའི་གནས་སྟངས་མང་པོ་ཅིག་ཡོང་སྲིད་ཀྱི་ཡོད་ལ། ད་ག་ནང་བཞིན་གྱི་གཅིག། མི་ས་ཡ་བརྒྱ་དང་དྲུག་ཅུ་རེ་བཞི་ཙམ་ཅིག་ལ་སོ་ན་བ་དང་སོའི་འཕྲོད་བསྟེན་གྱི་འབྲེལ་བ་དང་ཕྱོགས་ནས་ལོ་ལ་ཡང་གཅིག་སྟེ། ཆུ་ཚོད་ཁ་ཤས་ཀྱི་ཅིག་དང་ལས་ཀའི་འཐུས་ཤོར་དང་ཅིག་བྱ་སྤྱོད་དེ་འདྲའི་ཚུལ་མཐུན་ནན་ཏན་དགོས་ཡ་འཐུས་ཤོར་ཕྱིན་པའི་གནས་སྟངས་ཅིག་ཆགས་ཀྱི་ཡོད། དེ་ཡིན་དུས་ཀ་ནས་སོ་དེ་ད་གིན་ངས་སྔར་ཞུས་ནང་བཞིན་གྱི་ང་རང་ཚོའི་ཁ་ལག་འཇུ་ཡ་དང་དབུགས་བཏང་ཡ་དང་དེ་མིན་གྱི་མང་པོ་ཅིག་གཞི་རྩ་ཆགས་དུས་ཀ་ནས་འདི་ག་རེ་ཆགས་ཀྱི་ཡོད་ཟེར་ན་ང་རང་ཚོའི་གཟུགས་པོའི་འཕྲོད་བསྟེན་གྱི་གཞི་རྩ་ཅིག་ཆགས་ཀྱི་ཡོད་ལ་ད་ག་ནང་བཞིན་ང་རང་ཚོའི་མི་ཚེ་རིང་པོ་ཆགས་ཡ་དང་འཕྲོད་བསྟེན་དང་ལྡན་པའི་མི་ཚེ་རིང་པོ་ཆགས་སྟངས་དང་དེ་མིན་གྱི་ན་ཚ་གཅོང་ནད་མང་པོ་ཅིག་མ་ཡོང་ཡག་གི་སྔོན་འགོག་བྱེད་སའི་ས་ཆ་ཅིག་ཆགས་ཀྱི་ཡོད་ལ་ད་ག་ནང་བཞིན་གྱི་གཅོང་ནད་དམིགས་བསལ་གྱི་ད་ལྟ་དྲན་པ་དང་འབྲེལ་བ་ཡོད་པའི Alzheimer ན་ཚ་འདྲ་བོ་དེ་ཚོའི་རིགས་དེ་ཁའི་འཕྲོད་བསྟེན་དང་ཁ་ལ་འབྲེལ་བ་ཡོད་པའི་སོ་དང་སོ་སོ་རྙིལ་འདི་གས་ཏེ་གནས་སྟངས་ཏག་ཏག་མ་བསྡད་པའི་རྐྱེན་གྱིས་ན་ཚ་ཆགས་ཀྱི་ཡོད་རེད་ཞུ་བ་བྱེད་ད་སྤྱིར་བཏང་གི་ང་རང་ཚོ་ཁའི་ནང་གི pH ཟེར་མཁན་དེའི་ཚད་གཞི་དེ་ཨང་ཀི་དྲུག་དང་ཚ

སྤྱིར་བཏང་གི་ང་རང་ཚོས་དབུགས་བཏང་དུས་ཁ་ནས་དབུགས་བཏང་ཡ་ལས་སྣ་ཁུག་ནས་དབུགས་དེ་བཏང་ཡ་བཏང་སའི་གནས་སྟངས་ཚོ་ཡག་པོ་བྱུང་པའི་རྐྱེན་གྱིས་དེར་འཕྲོད་བསྟེན་གྱི་ཡག་པོ་ཡོང་བའི་རྐྱེན་གྱིས། འབུ་སྲིན་དང་དེ་འདྲའི་ཆགས་ཡག་གི་གཞི་རྩ་གུ་རེ་ཆོད་པོ་མ་གལ་སྲིད pH དེ six point eight ཡོད་པ་ཡིན་ན། ད་ཡིན་ནའི་ང་རང་ཚོའི་ནམ་རྒྱུན་ནས་ད་དེ་རིང་ངས་ག་རེ་ཞུ་གི་ཡོད་ཟེར་ན། ང་ཚོའི་ནམ་རྒྱུན་གྱི་ཟས་དང་སྤྱོད་ལམ་དང་དེ་ག་ནི་དེ་གས་དེ་ཏག་ཏག་མ་བསྡད་པའི་རྐྱེན་གྱིས་ཁའི་ནང pH དེ six point eight ལ་མེད་པའི་རྐྱེན་གྱིས་ཨ་ནི་ང་རང་ཚོའི་ཁ་དང་འབྲེལ་བ་ཡོད་པའི་ན་ཚ་མང་པོ་ཅིག་གི་ཆགས་སའི་གཞི་རྩ་ཆགས་ཀྱི་ཡོད་རེད་ལ། ཨ་ནི་དམིགས་བསལ་གྱི་ཁ་ལ་ཡང་ན་ཚ་ཆགས་ཡག་གི་གཞི་རྩ་དེ་ག་རེ་ཆགས་ཀྱི་ཡོད་ཟེར་ན་རྟགས་མཚན་དེ་ཚོ་ག་རེ་འདུག་ཟེར་ན་ཨ་ནི་དང་པོ་དེ། ང་རང་ཚོ་ཁའི་གནས་སྟངས་དང་ཁ་སང་ཁ་དེ་ང་རང་ཚོའི་ཁ་ལག་འཇུ་སའི་སྒོ་དང་པོ་དེ་ཁ་ལག་འཇུ་སའི་གཞི་རྩ་དེ་ཆགས་དུས་དེ་ནས་མར་ཕྱིན་ནས་ཁོག་པའི་ནང་རྒྱུ་མ་དང་དེ་འདྲ་མར་འགྲོ་དུས་ཀ་ནས་ཨ་ནི་དང་པོ་དེ་ཕོ་བ་དང་འབྲེལ་བ་ཡོད་པའི་གནས་སྟངས་ལ་ཡང་དོ་ཕོག་འགྲོ་གི་ཡོད་རེད།

གཞི་རྩ་དེ་ནས་ཆགས་ཀྱི་ཡོད། དེ་ནས་ཆགས་ཡོད་དུས་དེའི་ཐོག་ལ་ནམ་རྒྱུན་ནས་ང་རང་ཚོས་ཅིག་ཁ་ལག་དེ་ཟ་ཡག་དེ་བཅུད་ད་དེ་རིང་ངས་རིམ་པས་མར་ཞུ་གི་ཡིན་ལ་ཟ་ཡག་དེ་བཅུད་དང་ལྡན་པ་དང་ཨ་ནི་ཁའི་འཕྲོད་བསྟེན་ཡག་པོ་ཡོང་ཡག་དེ་བྱུང་པ་ཡིན་ན་འདིས་ང་རང་ཚོའི་ཨ་ནི་ཕོ་བའི་མེ་དྲོད་ད་དང་ནང་བཞིན་ཕོ་བའི་མེ་དྲོད་ཡོང་པའི་ཡག་པོ་ཡོང་པའི་རྐྱེན་གྱིས་ཨ་ནི་ང་རང་ཚོས་ཅིག་གཟུགས་པོའི་ཅིག་སྤྱོད་པ་ཟེར་ནས་མི་འདུག་མུག་ཟེར་ནས་མི་འདུག་དེ་ག་ནང་བཞིན་པགས་པའི་འཕྲོད་བསྟེན་དེ་ག་ནང་བཞིན་གཟུགས་ཀྱི་ནང་སྙིང་ག་ཉུག་པོར་ཕྱིན་པ་ད་ཨ་ན་ཚ་མང་པོ་ཅིག་ཆགས་སའི་གཞི་རྩ་དེ་གའི་དེའི་སྔོན་འགོག་བྱེད་ཐུབ་ཀྱི་ཡོད་རེད་ལ། ད་དཔེར་ན་ཆ་བཞག་ན། ཞིབ་འཇུག་མང་པོའི་ནང་ག་རེ་བཀོད་ཡོད་ཟེར་ན། ཁའི་འཕྲོད་བསྟེན་དང་ཁ་དང་འབྲེལ་བ་ཡོད་འཕྲོད་བསྟེན་དེ་ག་དེ་ཏག་ཏག་མ་བལྟས་པ་ཡིན་ན་ན་ཚ་ག་རེ་ག་རེ་འཁྲིད་ཡོང་གི་རེད་ཟེར་ན། སྙིང་རྩ་དང་འབྲེལ་བའི་ན་ཚ། གཅིན་སྙིའི་ན་ཚ། གྲུམ་བུའི་ན་ཚ། རུས་ཁོག་གི་ནུས་པ་ཉམས་པ་སོགས་རེད་ད་རུས་ཁོག་གི་གནས་སྟངས་སྐྱོ་པོ་ཆགས་པ། Osteoporosis། འདི་འདྲའི་ཆགས་ས་དང་ཨ་ནི་དང་ད། གྲིབ་སྐྱོན་གྱི་ན་ཚ་དང། ཨ་ནི་དེ་ག་ནང་བཞིན་གྱི་སྙིང་རྩ་དང་འབྲེལ་བ་ཡོད་ན་ཚ་དེ་གའི་ཆགས་སའི་གཞི་རྩ་དེ་ག་ཆགས་ཀྱི་ཡོད་རེད་ཞུས་པ་དང་སྦྲགས་ད་དེ་གའི་ཡོང་ཡག་ལ་རྟགས་མཚན་རེ་ཞིག་ག་རེ་ཡོད་རེད་ཞུས་པ་ན། སོ་རུལ་ཡག། ནང་བཞིན་ཁའི་ནང་ནས་དྲི་མ་ཁ་ཡག། དེ་ག་ནང་བཞིན་འགྲམ་སོ་ནས་ཁྲག་འདོན་ཡག། དེ་ག་ནང་བཞིན་གྱི་ཨ་ནི། ཁ་ཤས་སོ་རུལ་མེད་པ་ཡིན་ནའི། སོའི་རྩ་དེ་ཏག་ཏག་ཡག་པོ་མ་བསྡད་པའི་རྐྱེན་གྱིས་སོ་ཧྲུག་ལྷུག་ལྷུག་ཆགས་འགྲོ་འདུག་ཨ། དེ་གའི་ཆགས་ཀྱི་ད་ན་ཚ་ཡོང་ཡག་ན་ཚ་ཁ་ཤས་ངོ་སྤྲོད་ཞུས་པ་དང་ཨ་འདིའི་རྟགས་མཚན་རེད་ཅེས་དེ་འདྲའི་རེ་ཞུ་རེ་ཞུ་ཡ་ཡིན། ལགས་སོ། བྱས་ཙང་ང་རང་ཚོ་ད་བོད་པའི་ཁ་རྒྱུན་ལ་ཡིན་ནའི་ལས་གསུང་སྲོལ་གཅིག་ལ། ནད་ཐམས་ཅད་དེ་ཡིན་པ་ཡིན་ན་ཁ་ནས་ཡོང་གི་ཡོད་རེད་ཅེས་ཅེས་གསུང་གི་ཡོད། ད་ཁའི་འཕྲོད་བསྟེན་ཞུ་དུས་མང་ཆེ་དེ་ད་སོ་དེ་གནད་འགག་ཆེ་ཤོས་ཅིག་ཆགས་ཀྱི་ཡོད་ཟེར་བ། ད་ལྟ་གོང་ལ་ང་ཚོ་ད་གལ་སྲིད་ཁའི་འཕྲོད་བསྟེན་དེ་ཡག་པོ་མ་བྱུང་བ་ཡིན་ན་སྙིང་གི་ན་ཚ་ཡིན་ནའི་རེད་ཕོ་བའི་ན་ཚ་ཡིན་ནའི་རེད་ད་ན་ཚ་མང་པོ་ཅིག་ཕོག་སླ་བ་ཟེར་ཅེས་ཅེས་ཏོག་ཙམ་ངོ་སྤྲོད་ཅིག་གནང་སོང་བ། བྱས་ཙང་འདི་ག་ཡིན་ནའི་ཐད་ཀར་འབྲེལ་བ་ཆགས་ས་འདི་སོ་དང་བྱེད་ཀྱི་ཡོད་རེད་ད་སོའི་ན་ཚ་གཅིག་ཐོག་ནས་ནི་མང་པོ་གཅིག་ལ་ཤུགས་རྐྱེན་ཐེབས་ཡ་ད་ང་ཚོ་སོ་ན་དུས་ག་ནས་ཡིན་པའི་ན་བའི་དེ་གཉན་ཁ་རྒྱལ་བྱས་བྱས་ནི་གཟུགས་ཚང་མ་མ་བདེ་བྱས་ཡོང་གི་ལ་དེ་ག་ནང་བཞིན་སོ་ན་བའི་དབང་གིས་ཟས་ཡིན་ནའི་འཇུ་ཁག་པ་ཟ་ཁག་པ་ད་མང་པོ་གཅིག་ཡོང་གི་ཡོད་རེད་ད་ད་ལྟ་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ནས་ཁའི་ནད་གཞི་དང་འབྲེལ་ཡོད་ཀྱི་གནས་ཚུལ་སྤེལ་ཡག་དང་འདི་གའི་ནང་ལོགས་ལ་དོ་སྣང་ཅིག་བྱེད་ཡག་བྱུང་འདིའི་ནང་ལོགས་ཡིན་ནའི་འཛམ་བུ་གླིང་འདིའི་ཐོག་ལ་རྟག་པར་ད་མཐོང་རྒྱུ་ཡོད་པའི་འགོས་ནད་ལས་ཡང་ཁའི་ན་ཚ་དེ་ཡིན་པ་ཡིན་ན་འདིའི་ནང་ལོགས་ནས་ད་ཕོག་སླ་བ་ཞུ་ནའི་རེད་མི་མང་ནང་ཅིག་བརྒྱ་ཆ་ཧ་ལམ་བཞི་བཅུ་ཞེ་ལྔ་ཙམ་ཅིག་ཟིན་འདུག་ང་འཛམ་བུ་གླིང་ནང་ལོགས་ནས་ཁའི་ཐོག་ནས་ན་ཚ་བྱུང་ཡག་ད་འདི་སོ་དང། སོ་རྙིལ་ཡིན་ནའི་རེད་ད་མང་པོ་ཅིག་འབྲེལ་བ་ཆགས་ཀྱི་ཡོད་ས་རེད་བྱས་ཙང་རགས་རྩིས་བྱས་པ་ཡིན་པ་ཡིན་ན་མི་དུང་ཕྱུར་སུམ་ཅུ་སོ་ལྔ་ཙམ་ཅིག་ལ་ནི་ཁའི་འཕྲོད་བསྟེན་ཡག་པོ་མ་བྱུང་པའི་དབང་གིས་ཤུགས་རྐྱེན་ཐེབས་པ་གསུངས་འདུག་འདི་འདྲ་ཡིན་དུས་ག་ནས་བྱས་ཙང་ད་ལྟ་ནི་གོང་ལ་ང་ཚོ་ཁའི་འཕྲོད་བསྟེན་དང་སོ་དེ་ག་ཡག་པོ་ཅིག་ཉར་མ་ཐུབ་པ་ཡིན་པ་ཡིན་ན་སྙིང་རྩའི་ན་ཚ་ཡིན་ནའི་རེད་ཁྲག་ཤེད་ན་ཚ་ད་གཅིན་སྙིའི་ན་ཚ་ད་ན་ཚ་ཉེན་ཁ་ཆེན་པོ་འདྲ་མང་པོ་ཅིག་གསུངས་སོང

དམིགས་བསལ་གྱི་གྲོ་ཞིབ་རིགས་དང་ཅི་ནིའི་རིགས་དང་ཨ་ནི་འགྱུར་ལྡོག་ཆེ་བའི་ཁ་ལག་རིགས་དེ་མང་པོ་ཟ་མཁན་དེ་ཚོ་ལ་ཡ། སོ་རུལ་ཡག་གི་གཞི་རྩ་མང་པོ་ཅིག་ཆགས་ཀྱི་ཡོད་པ་དང་ད་ག་ནང་བཞིན་གྱི། མི་ཁག་ཅིག་གི་འཚོ་བ་སྐྱེལ་སྟངས་ལ་ནམ་རྒྱུན་ནས་ཅིག་ཁ་ལག་དེ་གའི་དེ་ཅིག་བཅུད་དང་ལྡན་པ་དང་ཨ་ནི་ཅིག་ཁ་ལག་མང་པོ་ཅིག་གི། རྗེན་པ་མིན་ཚད་དང་དེ་འདྲའི་རིགས་དེ་རྗེན་པ་ཟ་མཁན་དང་ཨ་ད་ག་ནང་བཞིན་ཟོག་ནས་བྱུང་བའི་ད་ཤ་དང་ཨ་ནི་ཅིག་ཉ་ཤ་དང་དེ་འདྲའི་གི་རིགས་ཟ་མཁན་དང་ཨ་ནི་དམིགས་བསལ་གྱི་ཚལ་དང་ཤིང་ཏོག་གི་རིགས། རྗེན་པའི་རིགས་དེ་འདྲའི་ཟ་མཁན་མང་པོ་དེ་ཚོ་ལ་སོ་དང་འབྲེལ་བ་ཡོད་པའི་སོ་རུལ་ཡག་དང་ད་ག་ནང་བཞིན་གྱི་སོ་དང་འབྲེལ་བ་ཡོད་པའི་ན་ཚ་དམིགས་བསལ་གྱི་ད་གིན་ངས་འདི་ག་ལ་ཞུས་ནས་གཅོང་ནད་གྱུར་བའི་ཨ་ནེ་ན་ཚ་གཅིག་ཅི་ནིའི་ན་ཚ་དང་ད་ག་ནང་ཤ་རྒྱགས་པ་ཆགས་སྙིང་གི་ན་ཚ་དེ་འདི་གའི་ན་ཚ་མང་པོ་ཅིག། ག་ལ་གང་ཚང་གི་ན་ཚ་མེད་པ་དེ་འདྲས་ཁོ་རང་གི་ཞིབ་འཇུག་དེ་བྱས་རྗེས་འདི་འདྲས་སྟོན་གྱི་འདུག་ད་ག་རེ་འདི་གའི་ག་རེ་རེད་ག་རེ་བྱས་ནས་ཡོང་གི་ཡོད་རེད་ཟེར་ན་དཔེར་ན་ཆ་བཞག་ན་སོ་རུལ་ཡག་གི་གཙོ་བོ་རེད་དེ་འཚོ་བཅུད་ཁ་ཤས་ཤིག་ངོ་སྤྲོད་ཞུས་པ་ནི Vitamin A D E Vitamin K དེ་གའི་དེ་ག་རེ་ནང་ནས་ཡོང་གི་ཡོད་རེད་ཟེར་ན་འདི་གའི་དེ་ཡོང་ས་དེ Fat soluble ཟེར་ངེས་པ། ཚིལ་ལུ་དང་ཞག་རྫས་དང་འབྲེལ་བ་ཡོད་པའི་འཚོ་བཅུད་དེ་རེད། དེ་གས་དེའི་ཡོང་ས་དེ་མང་ཆེ་ཟོག་རིགས་ནས་ཡོང་གི་ཡོད་པ། དེ་གས་ནས་ཡོང་གི་ཡོད་དུས་ཀ་ནས་འདིའི་རིགས་དེས་དམིགས་བསལ་གྱི། གཟུགས་པོའི་ནང་ལ་ང་རང་ཚོའི་གཟུགས་པོའི་ནང་ལ་འཕྲོད་བསྟེན་དང་དམིགས་བསལ་གྱི་ད་ཁའི་འཕྲོད་བསྟེན་ཟེར་དུས་ཀ་ནས་དེ་གས་དེས་ད་ལྟ་འཚོ་བཅུད་ངས་ངོ་སྤྲོད་ཞུ་ཡ་དེ་ཁ་གཅིག་པོ་མ་རེད། ང་རང་ཚོའི་ལུས་ཟུངས་མ་ལུས་དང་དེ་མིན་གྱི་འཕྲོད་བསྟེན་གྱི་གནས་སྟངས་མང་པོ་ཅིག་ལ་ཕན་ཡོད་ལ། དམིགས་བསལ་གྱིས་ཟོག་རིགས་ནས་ག་རེ་ཡོད་ཟེར་ན། གཏེར་རྫས་དམིགས་བསལ་གྱི Calcium Phosphorus Magnesium འདི་གས་འདིའི་གཏེར་རྫས་དེ་རུས་ཁོག་དང་འབྲེལ་བ་ཡོད་པས་ཧ་ཅང་གི་གལ་ཆེན་པོ་ཡིན་དུས་ཀ་ནས་འདི་གས་འདིའི་གཟུགས་པོའི་ནང་ལ་ནམ་རྒྱུན་ནས་ཚད་དང་ལྡན་པ་ཡོང་དགོས་ཡོད་ལ། གནས་ཤར་ཤར་ཁོ་རང་ཞིབ་འཇུག་ནང་ག་རེ་དགོས་སོང་ད་ལྟ Kenya གི་ལུང་པ་གྲོང་གསེབ་ཡུལ་མི་གཅིག་གི་ས་ཆ་ཅིག་དང་གཅིག་དེ Eskimo ད་ལྟ Alaska ལ་ཡུལ་མི་གཅིག་དང་གཅིག་དེ New Zealand གྱི་ས་ཁུལ་གཅིག་ལ་ཁོ་རང་བརྟག་དཔྱོད་བྱེད་དུས་ཀ་ནས་འདི་གས་དེ་ག་རེ་ཆགས་སོང་ན་དེ་གས་མང་ཆེ་བ། ཞག་ཚིལ་ནས་ཡོང་བའི་ཟས་ཀྱི་རིགས་དེ་བརྒྱ་ཆའི་དྲུག་ཅུ་རེ་དགུ་ཟི་དང་གཅིག་ལ་ནི་བརྒྱ་ཆའི་བདུན་ཅུ་དོན་ལྔ་དཔེར་ན་བཞག་ན་ཨ་ཧྥི་རི་ཀ་མ་སཱ་སི་དེ་ན་བརྒྱ་ཆའི་དྲུག་ཅུ་རེ་དགུ་ཟི་ཟི་དང། ཨ་ལ་སི་ཀ་ལ་བརྒྱ་ཆའི་བདུན་ཅུ་དོན་ལྔ་ཟི་ཟི་ད་ག་ནང་བཞིན་གྱི་ནེའུ་ཙི་ལན་ལ་བརྒྱ་ཆའི་དྲུག་ཅུ་ཟི་ཟི་ཡོང་གི་ཡོད་ཟེར། དེ་ཡོང་བའི་རྐྱེན་གྱིས་ཨ་ནི་ད་གིན་ངས་སྔོན་ལ་ཞུས་པ་ནང་བཞིན་འཚོ་བཅུད་དམིགས་བསལ་གྱི་ཝའི་ཏེ་མིན་ཨེ་དི་ཨ་ནི་ད་གིན་ནང་བཞིན་ཝའི་ཏེ་མིན་ཀེ་ད་ག་ནང་བཞིན་དམིགས་བསལ་གྱི་རུས་ཁོག་དང་འབྲེལ་བ་ཡོད་པའི་ཨ་ནི་གཏེར་རྫས་ཀལ་སིའམ་མེག་ནེ་ཛི་ཨམ། Phosphorus། དེ་ཚོའི་ཨ་ནེ་དེ་ཚོའི་རིགས་དེ་མང་པོ་ཡོད་པའི་རྐྱེན་གྱིས་དེ་ང་ཚོ་སྔོན་འགོག་བྱེད་དགོས། ཁོང་ཚོས་ད་ལྟ་ཨ་ཧྥེ་རི་ཁ་ལུང་པ་ཁ་ཤས་ལ་ད་སོ་འཁྲུད་པའི་སྲོལ་ལོགས་སུ་བྱེད་ཤེས་ར་ཡོད་ས་མ་རེད། སོ་འཁྲུད་རྫས་བེད་སྤྱོད་བཏང་བའི་ལོགས་སུ་ཁུར་ར་ཡོད་ས་མ་རེད། ཡིན་ནའི་ཁོང་ཚོའི་ནང་ལོགས་ཀྱི་ཁའི་ནང་གི་སོ་དེ་ག་དེ་ང་རང་ཚོ་སོ་ནམ་རྒྱུན་རྟག་པར་འཁྲུད་མཁན་ལ་འཁྲུད་ཀྱི་འཁྲུད་ཀྱི་ཡོད་པའི་ནང་བཞིན་གྱི་སོ་དཀར་པོ་ད་ག་ནང་བཞིན་སོའི་འགྲམ་སོའི་རྩ་དེ་ག་དེ་ཡག་པོ། འགྲམ་པའི་གནས་སྟངས། ནང་གི་འགྲམ་པའི་གནས་སྟངས་དང་སོ་རུལ་རྒྱུ་མེད་པ་དང་སོ་བཀོག་མེད་པའི་རྐྱེན་གྱིས་འགྲམ་པའི་གནས་སྟངས་དེ་ཡག་པོ་ཡོད་པ་བྱེད་དགོས། ཁོ་རང་གི་ཞིབ་འཇུག་ནང་བཀོད་བཞག་དེ་ཡིན་དུས་ནས་ང་རང་ཚོ་ལ་གང་གི་སོ་ལ་དོ་ཕོག་དེ་ཉིད་ཀྱི་གནས་སྟངས་ཤིག་རེད་དེ། དེང་དུས་ཀྱི་ང་རང་ཚོའི་ད་འདི་ཟེར་བ་སྦྱོར་སྡེབ་བྱས་པའི་ཁ་ལག་ད SAD ཟེར་བ Standard American Diet ཟེར་བ SAD འདི་ད་ཅིག་ག་རེ་ཡོད་ཟེར་ན་སྦྱོར་སྡེབ་བྱས་པའི་ཁ་ལག་དེ་ནང་ལ་ཨ་ནི་གྲོ་ཞིབ་ཀྱི་རིགས་མང་པོ་ཅི་ནིའི་རིགས་མང་པོ་སྦྱོར་སྡེབ་བྱས་པའི་ཁ་ལག་རིང་པོ་ད་གཅིག་ག་རེ་ཡང་འདི་ཅི་ནི་དང་འབྲེལ་བ་མངར་ཆ་དང་འབྲེལ་བ་ཆགས་ཀྱི་ཡོད་ཟེར་བ་ད་དངོས་གནས་མངར་ཆ་རེད་ད་ག་ལ་དེའི་རེད། ང་རང་ཚོའི་རྫས་ཀྱི་ནང་ལོགས་ནས་འཕྲོད་བསྟེན་ལ། དོ་ཕོག་བཏང་མཁན་དང་གནོད་འཚེ་ཆེ་ཤོས་དེ་བྱེད་ཀྱི་ཡོད་ས་རེད།
དེ་ག་ནང་ལོགས་ལ་དངོས་གནས་ཟེར་ན་མངར་ཆ་དེ་ཚོའི་རིགས་དེ་དགོས་ཡག་དགོས་རྒྱུ་ཡོད་མ་རེད་མངར་ཆ་དེ་ཚོ་དང་སྦྱོར་སྡེབ་བྱས་པའི་ཟས་རིགས་དེ་དགོས་ཡག་ཡོད་མ་རེད་ཡིན་ནའི་གར་ཆ་བཙུན་གོ་བར་སོང་འདི་སྐད་དུ་རྒྱུ་མི་ཁའི་བྲོ་བ་ནང་ལ་གོ་ཡོར་བ་ཁའི་བྲོ་བ་དང་འབྲེལ་བ་ཡོད་དུས་ཀ་ནས་འདི་སྐད་དུ་བཙོང་ཡག་དང་ཁེ་བཟང་མང་བ་དང་ད་འདི་སྐད་དུ་སྦྱོར་སྡེབ་བྱས་པ་སོང་དུས་ཀ་ནས་ད་ཁོ་ལྷད་འདྲེས་དུས་ཀ་ནས་ཁེ་བཟང་ཡག་ཤོས་མང་ཤོས་བིན་ཡག་ཨ་ནི་དེ་ག་ནང་བཞིན་གྱི་ཅིག་ཁོ་ལ་ཡག་རྒྱུ་ཆ་ལྷད་འདྲེས་དུས་ཀ་ནས་ཨ་ནི་ཚུར་བཟོ་ཡག་གི་རྒྱུ་ཆའི་རིན་ཐང་དེ་ཉུང་ཉུང་དེ་ག་ཡོང་དུས་ཀ་ནས། དཔེར་ན་ད་ལྟ་ངས་ཞུས་པ་ནང་བཞིན་གྲོ་ཞིབ་ཀྱི་རིགས་དང་སྦྱོར་སྡེབ་བྱས་པ་དང་མངར་མོའི་རིགས་དེ་ག་གཅིག་བྱས། གཉིས་ནས་ས་བཅུད་ཉམས་པའི་རྐྱེན་གྱིས་ང་རང་ཚོའི་ཟས་རིགས་ནང་བཅུད་དེ་དེང་དུས་སྔོན་མ་ནང་བཞིན་བཅུད་དེ་ལྡན་པ་མེད་པ་དང། ཨ་ནི་དེ་ག་ནང་བཞིན་དེ་དེ་ཤ། སེམས་ཅན་གྱི་རིགས་ནས་ཡོང་བའི་སྲོག་རིགས་དེ་ང་རང་ཚོའི་ཟ་ཡག་གི་གོམས་གཤིས་དེ་ཉུང་རུ་ཕྱིན་པ་དང་ཨ་ནི་དེ་ག་ནང་བཞིན་གྱི་རྗེན་པའི་རིགས་དམིགས་བསལ་གྱི་ཚལ་དང་ཤིང་ཏོག་རིགས་དང་རྗེན་པའི་རིགས་ཀྱི་བཟའ་ཡག་དེ་ཉུང་དྲགས་པའི་རྐྱེན་གྱིས་འདི་ག་དེ་ང་རང་ཚོའི་གཟུགས་པོ་ལ་དགོས་ཡག་གི་བཅུད་དེ་ག་དེ་ཏག་ཏག་མ་སླེབས་པ་དང་དམིགས་བསལ་གྱི་རུས་ཁོག་ལ་འབྲེལ་བ་ཡོད་པ་དང་ད་དེ་ག་འབྲེལ་བ་དང་ན་ངས་ཞུ་ཡག་དེ་ག་དེ་དེ་ག་དཔང་གནང་ཐུབ་པ་ནི་གཟུགས་པོའི་སྤྱི་ཡོངས་ཀྱི་འཕྲོད་བསྟེན་ལ་ཕན་གྱི་ཡོད་ལ་ཨ་འདི་འདྲས་བྱས་པའི་རྐྱེན་གྱིས་ཨ་ནི་གཅིག་ཆུང་ཆུང་ག་ནས་སྤུ་གུ་ལས་ནས་གཅིག་ཁ་ལག་དེ་འདྲས་གཅིག་སྤྲད་དུས་ག་ནས་དེ་འདྲས་གཅིག་ཁ་ལག་གནས་སྟངས་འོག་ནས་སྤུ་གུ་འཚར་ལོངས་བྱེད་དུས་ག་རང་བཞིན་གྱིས།

ཁའི་ནང་ནས་ཡོད་པའི། ཁའི་ནང་དཔེར་ན་ཆ་བཞག་ང་རང་སོ་གཅིག་ལ་གཉན་ཁ་ཡོད་པ་དང་དེ་ལ་ཡང་གཉན་ཁ་དང་འབྲེལ་བ་ཡོད་གནས་སྟངས་ཆགས་ཡོད་ན། དེ་གཉན་ཁ་དང་འབྲེལ་བ་ཡོད་པའི་གནས་སྟངས་དེ་ང་རང་ཚོ་ཁ་ལག་ཟ་དུས་ཀ་ནས་ཁོག་པའི་ནང་འགྲོ་དགོས་རེད་པ། ཁོག་པའི་ནང་ལ་འགྲོ་དུས་ཀ་ནས་སྙིའི་དང་པོ་དེ་ག་བ་བྱུང་ན་ཕོ་བ་ལ་དེ་བྱེད་ཕོ་བ་ལ་དེ་བྱེད་དུས་ཀ་ནས་ཕོ་བ་ལ་ཡང་གནས་སྟངས་དེ་ཆགས་པའི་རྐྱེན་གྱིས་དེ་མིན་གྱི་ང་རང་ཚོའི་ཨ་ནི་གཟུགས་པོའི་ནང་ལ་ཡང་ད་ཕོ་བ་ལ་ཕོ་བ་ལ་བྱེད་པ་ཡིན་ན་ཨ་ནི་ཕོ་བའི་ནང་ལ་ཡང་ཁ་ལག་འཇུ་ཡག་དེ་ག་དེ་ཁྲག་དང་ཁྲག་ནང་ལ་འགྲོ་དུས་ཀ་ནས་ད་ཁྲག་དེ་ང་རང་ཚོའི་གཟུགས་པོའི་ནང་ལ་སྤྱིར་བཏང་གི།

འདི་དཀར་པོ་འདི་ག་ལི་ག་ལི། ང་རང་ཚོ་ནམ་རྒྱུན་ལ་འདི་བྱས་ཚར་བའི་གཞུག་ལ་ང་རང་ཚོ་ནམ་རྒྱུན་འཕྲོད་བསྟེན་ཚོའི་འཕྲོད་བསྟེན་དེ་ཡག་པོ་མ་བྱུང་ཡང་ཀྱང་སོ་རུལ་བཅད་འདི་རུས་འགྱོག་འདི་ག་དེ་ང་རང་གཟུགས་པོའི་ནང་ལ་ཡར་སླེབས་ཡར་སླེབས་པའི་རྐྱེན་གྱིས་ན་ཚ་གཅིག་གྲུམ་བུའི་ན་ཚ་སྙིང་རྩ་དང་ནེམ་པ་ཨ་ནི་སྐྲན་གྱི་ན་ཚ་དང་དེ་ག་ནང་བཞིན་གྱི་ཨ་དྲན་པ་དང་ཨ་དབང་རྩ་དང་ཕོ་བའི་ན་ཚ་འདི་འདྲའི་མང་དག་ན་ཚ་མང་པོ་གཅིག་ཆགས་ཡག་གཞི་རྩ་བྱེད་དགོས་བྱས་ཙང་འདི་ཉིན་རྒྱུན་པ་ནས་སོ་རུལ་ཡག་འདི་ལ་སྔོན་འགོག་བྱེད་ཡག་སོ་རུལ་ཡིན་ན་འདི་ལ་ཡང་ཨ་ནི་གཅིག་ག་ཚོད་བཅོས་ཐུབ་དེ།

གང་ཐུབ་ཐུབ་ཀྱིས་ནི་རང་བྱུང་རང་རྫས་སྦྱོར་མེད་པའི་རིགས་འདི་བེད་སྤྱོད་བཏང་ཡག་དེ་གལ་ཆེན་པོ་གཅིག་གསུང་གིས་ད་ད་ལྟ་སོ་སྨན་ཡིན་ནའི་ལས་ནི་སྣ་ཁ་མི་འདྲ་མང་པོ་ཞེ་པོ་གཅིག་ཐོན་ཡོང་གི་ཡོད་རེད་སོ་དཀར་པོ་བཟོ་ཡག་ཡིན་སོ་ཡག་དང་ནི་སོ་རྙིལ་ལ་ནི་གཉན་ཁ་བརྒྱབ་པ་ནི་འདི་ག་འཇགས་ཡག་ཡིན་བྱས་བྱས་བྱས་ད་སོ་སྨན་རིགས་འདྲ་མི་འདྲ་ཡོད་རེད་འདི་གའི་ནང་ལོགས་ལ་མང་པོ་གཅིག་དེ་སྦྱོར་རྟ་བྱས་བཞག་པ་ཡིན་དུས་ད་འདི་ཚོའི་ཐོག་ལས་ང་ཚོས་ཡང་བེད་སྤྱོད་བྱེད་སྟངས་ཀྱི་ཐོག་ལ་ཡང་དུས་རྒྱུན་དུ་ནས་དོ་སྣང་ག་འདྲ་བྱེད་དགོས་ཀྱི་ཡོད་ན།
ད་ག་རང་འདུག་ག་སོ་སྨན་བཞིན། ད་འདི་སོ་སྨན་ནང་ལོགས་ལ་ཡར་སོ་གཙང་མ་བཟོ་ཡག་གི་རྒྱུ་དེ་རྒྱུ་ཆ་དེ་གཙོ་བོ་སྦྱོར་བ་འདི་ཡིན། འདི་ནང་ཡོང་མོ་ཡག་གི་རྫས་ཁ་ཤས་ཅིག་ངོ་སྤྲོད་རེ་ཞུས་པ་ན་དམིགས་བསལ་གྱི་སོའི་ནང་ལ་འདི་མང་པོ་བླུགས་ཡོད་རེད་སོ་སྨན་མང་པོའི་ནང་ལ Fluorides། འདིའི་རིགས་དེ་སྤྱི་བཏང་གི་སོ་ལ་ཡང་གནས་སྐབས་ཅིག་གི་ཕན་ཡག་ཡོད་རེད་དེ་ལས

བརྒྱབ་ཐུབ་པ་ཡོང་གི་ཡོད་པ་འདི་གའི་གི་ཐོག་ནས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་འདི་ཡི་ནས་ལས་ཉིན་མ་རེ་རེ་གི་འཚོ་བའི་གོམས་གཤིས་དང་ནི་བཟའ་བཅའི་རིགས་ལ་དོ་སྣང་ག་འདྲས་བྱེད་དགོས་གི་ཡོད་མེད་འདི་གའི་ཅིག་གི་གསུང་རོགས་གནང་ད་ཁའི་ནང་ལོགས་ལ་ན་ཚ་ཡོད་མཁན་ཅིག་གི་ཡིན་པ་ཡིན་ན་ཡང་དམིགས་བསལ་གི་ནི་ཟས་སྤྱོད་ལ་དོ་སྣང་ག་འདྲ་བྱེད་དགོས་རེད་འདི་གའི་གི་ཐོག་ནས་ནི་ངོ་སྤྲོད་གནང་རོགས་གནང། ལོ་ལོ་ཁའི་ནང་ལ་ཡོད་སོ་འདི་ཅིག་རུས་ཁོག་གཅིག་པོ་མ་རེད། ཁོ་ར་ཁོ་རའི་ཨ་ནི་ང་རང་ཚོའི་མི་ནང་བཞིན་གྱི་སྲོག་གི་སྲོག་དང་འབྲེལ་བ་ཡོད་པའི་གནས་སྟངས་ཅིག་ཡོད་དུས་ཁ་ནས་དེ་ལ་དགོས་ཡག་དེ་ཟས་དེ་ནམ་རྒྱུན་ནས་བཅུད་དང་ལྡན་པ་དགོས་ཀྱི་ཡོད་རེད་ལགས། དམིགས་བསལ་གྱི་སྦྱོར་རྟ་བྱས་པའི་འབྲུ་རིགས་སོགས process སོ་ན་མཁན་ཡིན་ནའི་རེད་སོ་ན་མ་དགོས་མཁན་ཡིན་ནའི་རེད། སྤྱི་ཡོངས་ཀྱི་ང་རང་ཚོའི་གཟུགས་པོའི་འཕྲོད་བསྟེན་ཡག་པོ་ཡོང་ཡག་གི་གཞི་རྩ་དེ་ཟས་དེ་སྤང་དགོས་ཡག་དེ་སྦྱོར་རྟ་བྱས་པ་དང་དམིགས་བསལ་གྱི་འབྲུ་རིགས་སྦྱོར་རྟ་བྱས་པ་ཟེར་ན carbohydrate དང process grains།

ཐོག་ནས་འཚོ་བསྡད་པ་དེ་ཡང་བཅུད་དེ་ཆད་ཡོད་ཟེར་བ། ད་ག་རང་དང་ན་གྲོ་ག་ལ་སོགས་ནང་བཞིན་སྦྱོར་རྟ་བྱས་པ་དང་གི་གྲོ་ག་ལ་སོགས་སྦྱོར་རྟ་དེ་བཀང་སྟེ་ད་གི་རེད་ཤ་རྒྱགས་དགོས་ཆེད་ཀྱི Steroid Hormone ཨ་ནི་འདི་གས་བླུགས་པ་དང་ཨ་ནི་ད་ག་ནང་བཞིན་གི་ཤིང་ཏོག་དང་ཚལ་རིགས་དང Pesticide དང་དེ་འདྲས་ཨ་ནི་མང་པོ་བླུགས་རྒྱོགས་ད་རྫས་ཀྱི་རིགས་མང་པོ་བླུགས་རྒྱོགས་དེ་གས་རིགས་དེ་ཤ་དང་ཤིང་ཏོག་ཚལ་རིགས་དེ་གང་མང་མང་སྤང་ཡ་དང་ནི་མངར་མོའི་རིགས་དང་ནི་སྦྱོར་རྟ་བྱས་པའི་འབྲུ་རིགས་དང་སྤང་ཡ་དང་མཆོད་དགོས་ཡ་དེ་སྦྱོར་རྟ་མ་བྱས་པའི་འབྲུ་རིགས་དང་ནི་ད་ག་ནང་བཞིན་རང་བྱུང་རྩྭ་ལ་བརྟེན་པའི་སེམས་ཅན་རིགས་ནས་བྱུང་པའི་ཟོག་རིགས་དང་ནི་ད་ག་ནང་བཞིན་འདི་གས་བྱུང་བ་འདི་གས་དེ་འདི་གས་འདི་གས་ནས་བྱུང་པའི་འདི་ནང་ལ་ག་རེ་ཡོད་ཟེར་ན་དམིགས་བསལ་གྱི་ང་རང་ཚོའི་ཞག་རྩི་ར་ཚིལ་ལུ་དང་འབྲེལ་བ་ཡོད་པའི Vitamin A D འཚོ་བཅུད A D E K འདི་གས་དེ་ནི་ད་ག་ནང་བཞིན་གི

མཆོག་ཏུ་གྱུར་པ་རེད་ཞུ་བ་ཇི་ལྟར། ལོ། དེ་གས་ཡིན་པ་ན་ཐད་ཀར་སེམས་ཅན་གྱི་ཐོག་ནས་ལས་བྱེད་ཅིག་རོ་ཡང་སེམས་ཅན་གྱི་རིགས་ཀྱི་ཐོག་ནས་མ་ཡིན་པའི་ཟས་ད Vegan ཞེས་བྱས་གསུང་གི་ཡོད་རེད་ཡང་ཁ་ཤས་ཡིན་པ་ན་དཀར་ཟས་རང་བསྟེན་གནང་མཁན་ཡོད་རེད་ད་ང་ཡིན་པ་ན་ཤ་ཟ་གི་མེད་ཞུས་ཙང་ཡང་དེ་གས་ཀྱི་ནུས་པ་ཡོད་པ་ཡང་ཚལ་དང་ཤིང་ཏོག་གི་ཐོག་ནས་ཡོད་པ་ར་ནུས་པ་གཅིག་པ་ར་ག་རེ་ཡོད་ན་ལོ།

Avocado དང་དེ་མིན་གྱི་སྣུམ་རིགས་ནི་མཆོད་གནང་པ་ཡིན། སྤྱིར་ན་ཁོས་ཞག་རྩི་ཡག་གི་གཟུགས་ཀྱི་ནང་ལིའུ་གཡོག་འདྲ་ཡིན། ནམ་རྒྱུན་གྱི་ཟོག་ནས་བྱུང་བའི་ཞག་རྩི་ནང་བཞིན་གྱི་གཟུགས་ཀྱི་ནང་འཇུ་ཡག་ད་ཏག་ཏག་འགྱུར་ཐུབ་ཡོད། བྱས་ཙང་འདི་ཡིན་དུས་ཀྱི་ནས་དཔེར་ན་ད། ཞིབ་འཇུག་མ་འགུལ་ན་ཁོས་ཨམ་ཆི་དེ་འདེད་ཀྱི། དེའི་གཉིས་ལ་ཨམ་ཆི་དེ་འདེད་ཁ་ཤས་དེའི། ཤ་བཅད་མ་བསད་བཅད་ཨ་ནི་ཟོག་རེ་བཅད་མ་དེའི་མ་བསད་མ་བཅད། སྒོ་ངའི་རིགས་དང་འོ་མའི་བར་དུ་ཁུར་སྤངས་འདུག་ག། ལའོ། ཨང་ག་མཚམས་སུ་ནས་སོའི་གནས་དང་སྐྱོ་བོ་ཆགས། ཨང་ག་མཚམས་སུ་དྲན་པ་དང་འདི་འདྲའི་ལྟས། བདེ་མ་བདེ་ཇི་དུས་ཀ་ནས་ཨ་ནི་ཤ་ཟ། དེ་ཅི་ཇི་དུས་ཀ་ནས་རང་བཞིན་གྱི་ཁོ་གཟུགས་པོའི་ནང་བཅུད་དེ་ཏག་ཏག་སྟེ་ནམ་རྒྱུན་ནས། དེ་མིན་གྱི་ཟོག་ལ་མ་བརྟེན་པའི་ཞེན་པ་ལ་བརྟེན་དུས་ཀ་ནས་ཁོ་བཅུད་དེ་གཟུགས་པོའི་ནང་ཏག་ཏག་སླེབས་ཀྱི་ཡོད་ས་མ་རེད་པ། དེ་སླེབས་ཀྱི་མེད་དུས་ཀ་ནས་དེའི་ཐོག་ལ་ནམ་རྒྱུན་ནས་ལྟས་སུ་དོ་སྣང་གནང་ཐུབ་པ་ཡིན་ན། མཐའ་མ་དེ་མེད་པ་ཡིན་ན་ད་དེ་ལ་ཟོག་ནས་ཡོན་ཨང Vitamin B12ཡིན་རེད་ཨང་སྟོབས་སྐྱེད་སྨན་དེ་གའི་ཚད་དེ་འདི་པ་མཆོད་གནང་ཐུབ་པ་ཡིན་ན།

འགྲམ་པ་ད་ལྟ་འདི་གས་ཚང་མ་ལོ་ཟླ་འདིའི་འཕྲོད་བསྟེན་འདི་ཆགས་ཀྱི་ཡོད་དུས་འདི་གས་ལ་ཡང་དམིགས་བསལ་གྱི་ནུས་པ་ལྡན་པ་རེ་ཅིག་ནི་ཟས་ར་ག་རེ་ཡག་གི་ཡོད་ན་ད་ལྟ་ང་ཚོ་གོང་ལ་ཡང་ཅིག་གི་སོ་རང་གི་ཐོག་ནས་སོ་དེ་རུས་གོག་གི་རིགས་ཅིག་ཆགས་དུས་ག་ནས་ཡང་རུས་ཐང་མཆོད་ཡག་དང་དེ་མིན་གྱི་འདི་ངོ་སྤྲོད་ཅིག་གནང་སོང་ཨ། རེད་རེད་ད་ད་ནས་ངས Probiotic ཞུ་ཡག་དེ་ཁའི་ནང་ལོག་གི་གནས་སྟངས་དེ་ཡག་པོ་ཡོད་པ་ཡིན་ན་ཁའི་ནང་ལོག་ལ་ཡོད་པའི་སོ་འགྲམ་སོ་འདི་གས་ཚང་མ་ཁུག་རྒྱུ་ལ་ཕན་གོ་ད་ད་ནས་ངས་ཞུ་ཡག་འདི་གས་དེ

དེ་གསུངས་སོང་ང་ནམ་རྒྱུན་ནས་ང་རང་ཚོས་ཁའི་འཕྲོད་བསྟེན་ལ་བརྟེན་དགོས་ཡ་དེ་གང་ཡིན་ནས་ཡང་སོ་འཁྲུད་དགོས་ཡ། བྱུང་ན་ཉི་མ་གཅིག་ཐེངས་མ་གཉིས་བྱུང་ན་ཐེངས་མ་གསུམ་དེ་མེད་ན་ཐེངས་མ་གཉིས་ད་ག་ནང་བཞིན་ཨང་ཁ་ཆུ་བཤལ་བཏང་ཡ་ཨམ་ལྕེ་ལེ་འབྲད་ཡ་གཏོང་ཡ་ཞེ་དྲག་གལ་ཆེན་པོ་རེད་ལྕེ་ལེ་འབྲད་ཡ་གཏོང་ཡ་ཁ་ཆུ་བཤལ་བཏང་ཡ་གསུངས་དོང་ད་ལྟ་ང་ཚོ་ནི་ཁྲོམ་རྭའི་ཐོག་ལ་ཉོ་ཡ་ཡོད་པ་མང་པོ་གཅིག་ལ་ཨོ་དེ་ནང་ལོགས་ལ་ཚོས་གཞི་དེ་འདྲ་གི་རྫས་དེ་འདྲ་བླུགས་ཤག་དེ་ཉོ་རྒྱུ་ཡོག་མ་རེད་དེ་ཡིན་པས་ན་རང་བྱུང་རང་གི་བྱུང་རྒྱུ་རེད་ཟེར་བྱས་འདྲ་གི་ཡང་ངོ་སྤྲོད་གནང་མཁན་འདྲ་ཡོང་གི་འདུག་པ་དེ་ལ་དོ་སྣང་ཅིག་བྱེད་དགོས་ཀྱི་ཡོད་ཟེར་བ་ཡང། སོ་རྙིལ་ལ་གཉན་ཁ་སྐྱེས་བསྡད་འདྲ་ཡིན་པས་ན་ཁ་ཅིག་གིས་འདྲ་གསུང་དང་བེ་ཏའི་སྣུམ་འདི་ཁའི་ནང་ལོག་ལ། ཆུ་བཤལ་བཟོ་འདྲ་ཞིག་བཏང་བས་ན་དེའི་ཡག་པོ་ཡོད་རེད། དེ་ཚོ་ག་འདྲ་རེད་ལགས། ད་ག་རང་རེད། སྔོན་ལ་འདི་ཅིག་ཞུ་འོ་གསུངས་ན། དེ་ཤ། ཁྲོམ་རའི་ནང་ལ་ཡོང་གི་ཡོད་པའི་ཁ་ཆུ་བཤལ་བཏང་རྫས་དེ་མང་པོ་འདུག་ག། ལགས་འོང། བྱུང་ན་འདི་སྐད་དེ་གང་མང་མང་བེད་སྤྱོད་མ་བཏང་ན་ཡག་གོ། ག་རེ་ཟེར་ན་འདིས

གནང་ཐུབ་པ་ཡིན་ན་ཡག་ཤོས་དེ་ག་རེ་རེད་ཟེར་ན། སོ་དེ་ནམ་རྒྱུན་ནས་སོ་འཁྲུད་གནང་དུས་སོ་གཅིག་པོ་མ་ཡིན་པར་བྱས་ད་ང་ཚོའི་སོ་རྙིལ་ཡོད་རེད་བ་སོ་རྙིལ་དེ་གའི་མཉམ་པོར་འཁྲུད་གནང་དགོས་རེད་ད་སོ་རྙིལ་ལ་སོ་མཉམ་པོར་འཁྲུད་གཏོང་དུས་ཤུགས་ཆེ་འཕུར་ཡ་ཡོད་མ་རེད། ག་ལི་ག་ལི་འཕུར་རྗེས་སོ་དང་སོ་རྙིལ་མཉམ་པོ་འཕུར་དགོས་གོ་རེད་ང་རང་ཚོ་སྐོར་ར་རྒྱག་གིན་རྒྱག་གིན་སོ་དང་སོ་རྙིལ་གཉིས་ཆོག་ལ་འཕུར་དགོས་ཀྱི་ཡོད་ལ་དེ་ཚར་བ་ནང་བཞིན་སོ་རྙིལ་འཕུར་ན་སོ་རྙིལ་མ་བཏོན་ན་ང་རང་ཚོ་མཛུག་གུ།

Xylitol། ཡོད་པ་དང་དེའི་ནང་ལ་ཨ་ནི་རང་བྱུང་གི་སྣུམ་འདི་དག Essential Oil། ཡོད་པ་འདུག་མི་ཤིང་དེ་མིན་གྱི་བེད་སྤྱོད་མ་བཏང་ན་ནི་ཡག་ཤོས་ཡོད་རོགས་ལ་ཨ་ནི་ཁ་ཆུ་རང་གི་བེད་སྤྱོད་བཏང་ན་ཨ་ནི་ད་གིན་སྣུམ་གསུངས་སོང་ང་དེའི་སྣུམ་དེ་ཉིད་མི་བྱུང་ན་ཟ་གོ་ལ་ཡག་སྣང་ཆ་སྣང་ཆ་སྣང་ཐུར་མ་ཡོད་གོ། འདི་རེད་བ་ད་བེ་ཏའི་སྣུམ་དེ་རེད་བས་ལགས། བེ་ཏའི་སྣུམ་གནང་ནས་འགྲིག་གི་རེད Olive Oil གནང་ནས་འགྲིག་གི་རེད། ཁག་ཅིག་བེ་ཏའི་སྣུམ་རང་བྱུང་བ་ཟོ་དང་ཡིན་གཅིག་མིན་གཅིག་བེ་ཏའི་སྣུམ་བྱུང་བ་གོང་མ

ཡག་པོ་གཅིག་ཉར་དགོ་གི་ཡོད་ནི་སྔོན་འགོག་དེ་གལ་ཆེ་ཤོས་གཅིག་གི་ཆགས་གི་ཡོད་ར་བྱས་ཙང་འཇམ་དབྱངས་ལགས་ད་ཟས་བཅུད་རིག་པའི་ཆེད་ལས་པའི་ཉམས་མྱོང་གི་ཐོག་ནས་ད་འཚོ་བཅུད་རིལ་བུ་ཡང་ག་འདྲས་གཅིག་གི་བེད་སྤྱོད་བཏང་ན་ཡག་གི་ཡོད་ན་དེ་གས་གི་ཐོག་ནས་གལ་སྲིད་སོ་ལ་ན་ཚ་ཡོད་པ་དང་དེ་འདྲ་ཡོད་པ་ན་ཡང་བཅོས་ཐབས་ལ་ག་རེ་ཕན་ཐོགས་གི་ཡོད་ན་ད་ལྟ་གོང་ལ་ང་ཚོ་ཡང་གཅིག་བཟའ་བྱའི་རིགས་གི་ཐོག་ནས་གཟུགས་པོའི་ནང་བཅུད་ལེན་ཡག་དང་འཕྲོད་བསྟེན་ངོ་སྤྲོད་གནང་སོང་ད་ཁྲོམ་རའི་ཐོག་ལ་ཡོད་པའི་འཚོ་བཅུད་རིལ་བུ་དེ་འདྲ་མང་པོ་གཅིག་ཡོད་རེད་སྣ་ཁ་མི་འདྲ་བྱས་ཙང་འདི་གའི་ཐོག་ནས་ཡང་ག་གི་རིགས་འདི་བེད་སྤྱོད་བཏང་ན་ཡག་ཡོད་ན་ཨ་ནི་ད་ལྟ་ཡང་ཅིག་སྔོན་འགོག་བྱེད་སྟངས་ལ་ཡང་གཞན་དག་ག་རེ་ར་ཅིག་ཡོད་ན་འདི་གས་ཅིག་ཨ་ནི་འགྲེལ་བཤད་གནང་རོགས་གནང། ལྟོ་ལོ་སོ་ག་ལ་ད་ཟས་གི་ཐོག་ལོ་ག་ལ་ག་ཚམ་ཞུས་པས་ན་ད་དེ་རིང་འདི་གས་གི་འོག་ལ་ཡང་འདི་དང་འབྲེལ་བ་ཡོད་པའི་འཚོ་བཅུད་ཁ་ཤས་ཞིག་ངོ་སྤྲོད་ཞུ་གི་ཡིན་ད་འཚོ་བཅུད་གང་ར་ཅིག་གིས་ནི

ཚད་དེ་ཉུང་ངུར་བཏང་ན། ཨ་ནི་ད་ག་ནང་བཞིན་རྣམ་རྒྱུན་ང་རང་ཚོ་ཁྲག་བརྟག་དཔྱད་བྱེད་དུས་ཁྲག་བརྟག་དཔྱད་བྱེད་དུས་ཀ་ནས་ང་རང་ཚོའི Vitamin D འཚོ་བཅུད་འདི་གཟུགས་པོའི་ནང་ལ་སྐྱོ་པོ་ཡོད་པ་དང་འདིའི་ཚད་དེ་བྱུང་ན་ལྔ་བཅུ་དང་བརྒྱད་ཅུའི་བར་ལ་དགོས་ཀྱི་ཡོད། དེ་ཡིན་དུས་ཀ་ནས་ཚད་དེ་ཏག་ཏག་མ་བསྡད་པ་དང་བསྟུན་ནས་ང་རང་ཚོའི་ལུས་ཟུངས་མ་ལུས་དང་འབྲེལ་བ་ཡོད་པའི་ན་ཚ་མང་པོ་ཞིག་དཔེར་ན་ཆ་བཞག་ན་གཅོང་ནད་ཀྱི་ན་ཚ།

ར་སྐྱེས་སྤྲུགས་ཏེ་གཟུགས་སྐུའི་སྣང་ལ་ཡང་གར་བྱེད་བར་བསམས་ན། འཚོ་བཅུད་དམིགས་བསལ་གྱི་གཏེར་རྫས་སྐལ་བཟང་ཟིན་རྙེད་དེ་དངོས་གནས་བྱས་ན་ཁོ་རུ་ཁོག་གང་ལས་ཚུར་འགྲོ་སྐོར་མཚམས་ཚང་ཨང་ཁོ་གཟུགས་སྐུའི་གནས་སྟངས་ཏག་ཏག་མ་བདེ་བས་ཁྱེད་ལས་གཟུགས་སྐུའི་གནས་སྟངས་ཏག་ཏག་མ་བདེ་བ་གྱི་གཟུགས་སྐུའི་ས་ཆ་གཞན་པ་ལ་དེ་འདྲའི་འགྲོ་སྐོར་ཁྲག་རྩ་དང་དེ་ནས་ན་སྐྱེས་སྤྲུགས་ཏེ་གར་བྱེད་བར་བསམས་ན་ཁོ་ཚུལ་གཟིམས་བཅས་ཚུར་རུ་ཁོག་ན་མ་བླུག་གོ། འདི་ཡིན་དུས་གང་ནས་སོ་དང་རུ་ཁོག་དང་འབྲེལ་བ་ཡོད་པ་དང་ཨ་མདའ་ག་ནང་བཞིན་གྱི་སྐལ་བཟང་ཟིན་རྙེད་དེའི་ཚད་དེ་ཙམ་ལས་བསླེས་པའི་རྐྱེན་ཁྲག་རྩ་སྐལ་བཟང་ཟིན་རྙེད་དེ་གཟུགས་སྐུའི་ཁྲག་རྩའི་ནང་ལ་མ་འགོ་ལས་ནས་ཨ་ནི།

ད་ག་ནང་བཞིན་རུས་ཁོག་དང་འབྲེལ་བའི་ན་ཚ་ན་ཟུག་དེ་འདྲས་ད། གྲུམ་བུ་ན་ཡ་དང་ན་ཚའི་རིགས་སྐྱོ་བ་འདི་གས་ཡོང་ཡག་ཞི་ཚེ་ཆེ་དུས་པ་ནས་མེག་ནེ་ཛེམ་དེ་ང་རང་གཟུགས་པོའི་ནང་ལ་འཚོ་བཅུད་དེ་གཟུགས་པོའི་ནང་ལ་ཚད་དེ་ལྡན་པ་དགོས་ཀྱི་ཡོད་རེད་ལ་ད་ག་ནང་བཞིན་གྱི་མེག་ནེ་ཛེམ་དེ་ཚད་དེ་ལྡན་སླེབས་པའི་རྐྱེན་གྱིས་ཨ་ནི་ཀལ་སིམ་གྱི་ལས་ཀ་འཚོ་བཅུད་གཏེར་རྫས་ཀལ་སིམ་ཟེར་མཁན་དེ་ལས་ཀ་ཡག་པོ་བྱེད་ཡག་ལ། འཚོ་བཅུད Vitamin D དེ་ཕན་གྱི་ཡོད་རེད་བྱས་ཙང་ད་ག་ནང་བཞིན་གྱི Magnesium ཟེར་མཁན་དེ་གཟུགས་པོའི་ནང་ལ་ཁོའི་ལས་ཀ་སྣ་ཁ་སུམ་བརྒྱ་མན་ཚི་བྱེད་གོ་དེ་ཡིན་དུས་ཀ་ནས་བས་དེ Magnesium དེ་ལས་ཁོ་གཟུགས་པོའི་ནང་མེད་པ་ན་དེ་ཡི་རུས་ཁོག་གཅིག་པོ་མ་རེད་དེ་མིན་གྱི་འཕྲོད་བསྟེན་ལ་དོ་ཕོག་ཐེབས་ཡག་གི་གནས་སྟངས་མང་པོ་བྱེད་དུས་ཀ་ནས་དེ་ཡིན་གཅིག་མིན་གཅིག་ཟུག་གུ་ན་ལ།

ང་རང་ཚོ་ལུས་སྲུང་མ་ལུས་དང་འབྲེལ་བ་ཡོད་དུས་ཀ་ནས་ལུས་སྲུང་མ་ལུས་གཙོ་བོ་བཟོ་མཁན་གཟུགས་པོའི་ནང་གི་ངས་ད་ང་རང་ཚོ་གཟུགས་པོ་བཟོ་ཡག་ར་ན་བསམ་པའི་སུན་རིན་འཇིགས་རིག Glutathione ཟེར་མཁན་དེ་ལ་ཡག་ཡག་པོ་བཟོ་མཁན་ལ་ཡག Vitamin C དེ་ཞེ་དྲག་ཕན་གི་ཡོད་རེད་ཁོས་ནུས་པ་སྟོན་གི་ཡོད་རེད་དེ་གཅིག་ཅིག་ཞུས་པ་དང་སྦྲགས་ད་ག་ནང་བཞིན་གྱི། Collagen ཟེར་གི་འདུག་ཨང། པྲོ་ཏིན་གཏེར་རྫས་ཡིན་པའི་པྲོ་ཏིན Collagen འདི། རུས་ཁོག་འཕྲོད་བསྟེན་ལ་ཞེ་དྲག་ཕན་ཡོད་ད་གིན་ངས་ཞུས་པ་ནང་བཞིན་ཨ་ནི་དམིགས་བསལ་གྱི་ད་ལྟ་ང་རང་ཚོའི་འདི་འདུ་ཁང་ད་ལྟ་རུས་ཐང་ནང་ལ་ཡོད་ཇེ་ལེ་ཏིན་ཟེར་མཁན་ཇེ་ལེ་ཏིན་ཟེར་མཁན་འདི་ཡོད་པའི་ནང་ཇེ་ལེ་ཏིན་ཟེར་མཁན་འདི་ནང་ལ་ཡང་ང་རང་ཚོའི་ཨ་མི་ནོ་ཨེ་སིད་གི་ལེ་སིན་ཟེར་མཁན་དེ་མང་པོ་གི་ལེ་སིན་ཟེར་མཁན་འདི་ང་རང་ཚོའི་ད་གིན་གི་ངས་ཞུས་འདི་འཚོ་བཅུད་དམིགས་བསལ་གྱི་མེག་ནེ་ཟིམ་ཀལ་སིའམ་ཕོ་སི་པོ་རོ་སི་དེ་གས་འདི་འཚོ་བཅུད་དེ་གས་ཚུར་ཁོ་རུས་ཁོག་ནང་ལ་ཡང་འཇུ་ཡག་དང་རུས་ཁོག་ནང་ལ་ཡང་སླེབས་ཡག་གི

ཞག་ཚིལ་ཞག་ཨོ་མེ་གྷ་ཐི་རི་ཟིན་ཕྱིར་གཅིག་འདི་བྱས། གཉིས་ནས་ནམ་རྒྱུན་ནས་ང་རང་ཚོས་ཟས་དེ་ཨོ་མེ་གྷ་ཐི་རི་སིགས་ནཱིན་ཟིན་གཉིས་འདི་ཆ་སྙོམས་མེད་པའི་རྐྱེན་གྱིས་གཟུགས་པོའི་ནང་ང་རང་གཉན་ཁ་ཆགས་སའི་གཞི་རྩ་ཡོད་དུས་ཀ་ན་ཨོ་མེ་གྷ་ཐི་རི་ཟིན་གཉིས་འདི་ཡིན་གཅིག་མིན་གཅིག་གིས་ང་རང་ཚོ་རུས་ཁོག་གི་འཕྲོད་བསྟེན་ཡིན་ནས་ཁ་ཡི་འཕྲོད་བསྟེན་ལས་གཟུགས་པོ་སྤྱི་ཡོངས་ཀྱི་འཕྲོད་བསྟེན་ལ་ཡ་གལ་ཆེན་པོ་ཡིན་པ་དང་ཨ་ནི་འདི་ཡོང་སའི་གང་རེད་དེ་ཨ་ནི། ཉྭ་ཤའི་རིགས་དམིགས་བསལ་གྱི་སཱལ་མོན།

བོན་གྱི་ཞི་རགས་ཡོད་རེད། དམིགས་བསལ་གྱི Trace mineral ཟེར་ཡག་གལ་ཆེན་པོ་རེད། ད་འདི་ག་ཡོང་ས་ངས་ད་གིན་སྔོན་ཞུས་ནང་བཞིན Sea Vegetable དང་ཉྭ་ཤའི་རིགས། སྙན་ཤ་བའི་རིགས་ཚལ་སྔོན་པོའི་རིགས Avocado ནང་ལ་ཡ་ཡོད་རེད། ད་ག་ནང་བཞིན་རང་བྱུང་ལྡན་པའི་ཤ་མར་སྒོ་ང་དེ་ཚོའི་ནང་ལ་ཡ་ཡོད་རེད་ཞུ་ཡ་ཡིན། བྱ་ཡིན་ལགས་མཐའ་མ་དེ་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད་ཅིག་ང་ཚོ་གོང་ལ་བཀའ་མོལ་ཅིག་བྱུང་སོང་ད་ཁ་ཡི་ནང་ལོགས་ལ་འཕྲོད་བསྟེན་དེ་ཡག་པོ་མ་བྱུང་བ་ཡིན་ན་ད་སོ་དེ་ཚོ་དུས་ཐོག་འཁྲུ་མ་ཐུབ་ད་དེ་འདྲ་ཡིན་དུས་ཀ་ནས་ཁ་ནང་ནས་དྲི་མ་ཅིག་ཁ་གི་ཡོད་རེད་བ

སོ་འཁྲུ་ཡག་དང་གི་འགྲོ་ག་ལ་སོང་ནང་བཞིན་ལོ་ལ་ཡ་བྱུང་ན་ཐེངས་མ་གཉིས་ཨེམ་ཆིའི་རྩ་ལ་སོ་ལ་བརྟག་དཔྱད་བྱེད་པར་ཐད་དགོས་ཡག་དེ་མེད་ན་ཡིན་གཅིག་མིན་གཅིག་ལོ་ལ་ཐེངས་མ་གཅིག་ཡིན་གཅིག་མིན་གཅིག་སོ་ཐད་ཐད་བྱས་སོ་གཙང་མ་བཟོ་དགོས་པ་དེ་གནང་ཡག་གཅིག་བྱས་ཨ་ནི་ནམ་རྒྱུན་ནས་ང་རང་ཚོའི་བྱེད་སྟངས་ང་རང་ངས་ང་རང་ལ་ཅིག་དཔེ་བཞག་པ་ཞིག་ཞུས་པ་ཡིན་ན་སོ་དེ་ཉིན་མ་གཅིག་ཐེངས་མ་གཉིས་བཀྲུ་གི་ཡོད་ལ་ད་ག་ནང་བཞིན་གྱི་ལྕེ་ལེ་དེ་འབྲད་ཀྱི་ཡོད་ལ་ད་ག་ནང་བཞིན་གྱི་བེ་ཏའི་སྣུམ་ནང་ལ་མཚམས་རེ Peppermint སྣུམ་བླུགས་མཚམས་རེ Tea Tree Oil བླུགས་བྱས་ཨ་ནི་འདི་བྱེད་གི་ཡོད་ལ་འདི་གནང་པ་ཡིན་ན་ཁའི་ནང་དྲི་མ་དང་ཨ་ནི། དྲི་མ་ཡོང་ཡག་འདི། ཉི་མ་གཉིས་གསུམ་བཞི་ནང་ལ་འཁོར་རོ་ནང་བཞིན་ཀྱེ། འདི་བརླག་འདུག་ག། ད་ཡིན་ནས་བརླག་གི་རེད་དེ་ལས་ཡང་ནམ་རྒྱུན་ནས་བརླག་གི་རེད་དེ་ལས། དེ་ཡང་འདི་མ་ཡོང་ཡག་ཆེད་དུ་གནང་དགོས་ཡ་དེ་ཀའི་རྟག་པར་གནང་དགོས་ཀྱི་ཡོད་རེད། གང་རེད་དེ་ང་རང་ནམ་རྒྱུན་ནས་ཞལ་ལག་ཅི་ནིའི་རིགས་དང་མངར་མོའི་རིགས་དེ་ཨ་ནི། ཨ་ནི་སྦྱོར་སྡེབ་བྱས་པའི་གྲོ་ཞིབ་རིགས་དག་ཅིག་ཡོད་ལ་འདི་ཀའི་དེ་བྱུང་ན། སྤང་དགོས་ཡ། དེ་མེད་ན་ག་ལ་གང་བཟང་པོ་ཉུང་ཉུང་གནང་དགོས་ཡ། ཞག་གཅིག་ཡར་བ་དང་གང་རེད་གཅིག་དེ་ང་རང་ཚོ་ནམ་རྒྱུན་ནས་གཉན་གཟུགས་པོ་ལ་གཉན་ཁ་རེད་བ། གཉན་ཁ་དང་ཨ་ནི། Inflammation དང Oxidative ཟེར་གི་རེད། གཉན་ཁ་ཆགས་ཡག་གི་གནས་སྟངས་དེ་གི་དེ་སྤང་དགོས་ཡ་དང་དེ་ག་ལ་སྔོན་འགོག་གནང་དགོས་ཡ་དང Oxidative stress ཡོང་ཡག་གང་དེ་གཟུགས་པོའི་ནང་ལ་མངར་མོའི་རིགས་དང་སྦྱོར་སྡེབ་བྱས་པའི་རིགས་དེ་ག་དེ་ཡིན་གཟུགས་པོའི་ནང་ལ Oxidative stress ཡོད་ན་མང་སྟབས། དེ་གཉིས་གཉིས་དེ Oxidative stress ཡིན་སྟབས་གཉན་ཁ་དེ་གཉིས་དེ་གའི་སྟབས་ན་ཚ་ཆགས་སའི་ཁའི་ནང་གི་ན་ཚ་ཆགས་སའི་གཞི་རྩ་གཅིག་པོ་མ་རེད་གཟུགས་པོ་སྤྱི་ཡོངས་ཀྱི་ན་ཚ་ཆགས་སའི་གཞི་རྩ་བྱེད་དགོས། བྱས་ཙང་དེ་ཡིན་དུས་ག་ནི་ང་རང་ནམ་རྒྱུན་ནང་ལ་ཡ་ནམ་རྒྱུན་དེ་གའི་དཔེར་ན་ཆ་བཞག་ན་དེ་གའི་སྔོན་འགོག་བྱེད་ཡ་ལ་ཡ། ཞལ་ལག Antioxidant མང་པོ་ཡོད་པ་སོགས་དང Antioxidant མང་པོ་ཡོང་སའི་ཞལ་ལག་རིགས་གང་རེད་དེ་གའི་ཚལ་དང་ཤིང་ཏོག་རིགས་དང། ཚལ་དང་ཤིང་ཏོག་རིགས་དེ་གའི་དེ་ནམ་རྒྱུན་ས་ཁུལ་རང་ལ་ཡོད་པའི་ཚལ་དང་ཤིང་ཏོག་རིགས་དེ་གང་མང་མང་མཆོད་ཨ་ནི་ད་ག་ནང་བཞིན་གྱི་ད་ངས་ངས་སྔོན་ཞུས་པ་ནང་བཞིན་གྱི་འཚོ་བཅུད་དང་ཨ་ནི་གཏེར་རྫས་དེ་གའི་གཟུགས་པོའི་ནང་ཚད་དང་ལྡན་པ་ཟས་དེ་བཅོས་ཟས་ཀྱི་ཐོག་ནས་ཡོང་དགོས་ཡ་དེ་གལ་ཆེན་པོ་རེད་བ། བྱས་ཙང་དེ་ཡིན་དུས་ག་ནས་དེ་གའི་དེ་གཅིག་གི་སྨན་དེ་མ་ཟིན་ནས

དབུགས་དེ་སྣ་བུག་ནས་བཏང་ཡག་དེ་འདྲའི་རིགས་གང་མང་བ་གནང་ཐུབ་པ་ཡིན་ན། གཅིག་གིས་ཁ་ཡི་དྲི་མ་ཁ་དང་ཁ་ནང་ལ་ན་ཚ་ཆགས་ཀྱི་ནད་གཞི་ཆགས་ཡག་གི་གཞི་རྩ་མང་པོ་གཅིག་སྔོན་འགོག་བྱེད་ཐུབ་བོ། དེ་སྔོན་འགོག་གནང་བ་ཡིན་ན་ན་ཚ་མང་པོ་གཅིག་སྔོན་འགོག་བྱེད་ཡག་གི་འདི་ཆགས་ད་ལྟ་ཞིབ་འཇུག་ངས་ཞུས་པའི་ཞིབ་འཇུག་མང་པོའི་ནང་ལ་ཁ་དང་འབྲེལ་བ་ཡོད་ཁའི་ནད་དང་འབྲེལ་བ་ཡོད་ཐོག་ནས་ན་ཚ་མང་པོ་གཅིག

གཅིག་བཅོ་ལྔ་ནས་ཉི་ཤུའི་བར་ལ་བྱས་པ་ཡིན་ན་འདིའི་གཟུགས་པོའི་ནང་འཚོ་བཅུད་དང་ཞལ་ལག་འཇུ་ཡག་ལ་ཕན་གྱི་ཡོད་ལ་གཟུགས་པོ་ལ་དགོས་ཡག་བཅུད་མང་པོ་ཅིག་ལེན་ཡག་གི་ལེན་པའི་རྐྱེན་གྱིས་ན་ཚ་མང་པོ་ཅིག་སྔོན་འགོག་བྱེད་དགོས་བརྒྱ་ཆ་བཅུ་དང་བཅོ་ལྔའི་བར་ལ་ལ་ཡང་སྔོན་འགོག་བྱེད་ཡག་གི་གཞི་རྩའི་བདག་རང་ནི་བྱེད་དགོས། དེ་ཡིན་དུས་ཀྱི་ན་འདི་གལ་ཆེན་པོ་ཅིག་ང་རང་ཡང་གལ་ཆེན་པོ་ཅིག་མཐོང་དུས་ཀྱི་ན་འདི་ང་རང་སྤྱི་ཚོགས་ནང་ལ་ཚང་མས་གནང་ཐུབ་ཡག་དོ་སྣང་མ་གནང་བ་ཡིན་ན། ཨ་ནི་ལོ་རྒས་འགྲོ་དུས་ཀྱི་ན་ཨ་ནི་ཁ་ལ་ག་ཙམ་གནས་སྟངས་ཐབས་སྐྱོ་པོ་ཆགས་དུས་ཀྱི་ན་ཨ་ནི་ན་ཚ་མང་པོ་ཅིག་ཆགས་དུས་ཀྱི་ན་ཨ་ནི།

ཆ་ཤས་ཚང་མ་ཅིག་ཧ་གོ་ཐུབ་པའི་ཐོག་ནས་འཕྲོད་བསྟེན་ཅིག་བྱུང་བ་ཡིན་ན་འདི་ནི་ཕན་ནུས་ཆེ་ཤོས་ཅིག་དང་མི་ཚེ་རིང་པོ་མི་ཚེ་སྐྱིད་པོ། ལགས་ད་འཇམ་དབྱངས་ལགས་ད་ལྟ་དུས་ཚོད་བཏང་གནང་བྱས་ང་ཚོ་ཡང་འབྲེལ་ཡོད་ཀྱི་གནས་ཚུལ་དང་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང། ཐུགས་རྗེ་ཆེ་ཞུ་བ་ཡིན། ལགས་ལགས་ཤེས་རབ་ལགས་གོ་བ་འདྲ་པོ་ཐུགས་རྗེ་ཆེ་ཞུ་བ་ཡིན།